འདུག་ཟེར་ད་རང་ལུགས་ལ་མི་མཚུངས་ཟེར་ད་དེ་ལས་སླ་བའི་ཆ་རང་ལུགས་ལ་ག་ར་ཟེར་ན་ཡོད་པ་དེ་ནི་འདུག་རང་ལུགས་ལ་ཡོད་པ་རྟགས་སུ་སྦྱར་བ་ལ་ཉེས་པ་དེ་མི་མཚུངས་ཏེ་ཟེར་ནི་ཟེར་ནི་ཁོ་བོ་ཅག་གིས་སྒྲ་མི་རྟག་པ་བསྒྲུབ་པ་ལ་དངོས་པོ་རྟགས་སུ་བཀོད་པ་ན་དངོས་པོ་དེའི་ཁྱད་པར་ལ་ཁྱད་པར་ལ་བརྟགས་ནས་སྐད་ཆ་བཤད་ཀྱི་ཡོད་མ་རེད་ཁྱོད་ཀྱིས་ཁྱད་པར་གྱི་སྐད་ཆ་བཤད་ཀྱི་འདུག་ཨཱ། དངོས་པོ་བསྒྲུབ་བྱའི་ཆོས་ལ་བཟུང་ཡོད་གོ། ཁྱད་པར་རེད་དངོས་པོ་ཙམ་དང། སྤྱི་གཙུག། ཡོན་ཏན་གསུམ་ཆ་མཉམ་པའི་འབྲས་བུའི་ངོ་བོར་གྱུར་པའི་སྤྱི་གཙོ་བོ་དེ་དངོས་པོ་དེ། ཨོ་གང་ཉིད་ཡིན་པ་སྐད་ཅིག་གེར་བ། དེ་རེད་བ། དེ་ཉིད་སྒྲུབ་བྱེད་གང། རང་ལུགས་དེ་འདྲ་རྩ་ནས་མ་རེད། དངོས་པོ་དེའི་དངོས་པོ་སྤྱི་ཙམ་པ་རྟགས་སུ་བཀོད་དངོས་པོ་དེའི་ཁྱད་པར་འོ་བུམ་པའི་དངོས་པོ་དང། དེ་ནི་ག་རེ་བ་ཞིག་དཀར་ཡོལ་དངོས་པོ་ལ་སོགས་པ་དེ་རྟགས་ལ་བཀོད་པ་དེ་འདྲ་མ་རེད། དངོས་པོ་སྤྱི་ཙམ་པ་རྟགས་ལ་བཟུང་བ་མེད་པ་འོ་སྒྲ་བུམ་སོགས་ཐམས་ཅད་ལ་ཐུན་མོང་དུ་རྗེས་སུ་འགྲོའི་དངོས་པོ་ཙམ་ནི་སྒྲུབ་བྱེད་དུ་བཀོད་པ་ན་དངོས་པོ་དེ་ཙམ་གྱི་སྟེང་དུ། རང་གི་ཁྱབ་བྱེད་དུ་གྱུར་པའི་བསྒྲུབ་བྱའི་ཆོས་མི་རྟག་པ་རྗེས་སུ་འགྲོ་བའི་ཁྱབ་པ།

དང་དེ་ལ་ཕྱོགས་ཆོས་གྲུབ་པ་དེ་ལ་ཕན་ཚུན་གཉིས་ཀ་ལ་འབྲེལ་བ་མེད་པས་དེའི་སྟེང་དུ་ཁྱབ་པ་ཚང་བར་གྲུབ་པ་ན་རྟགས་ཡང་དག་ཏུ་འགྱུར་ཏོ་སྙམ་དུ་ཏུ་ནི་དགོངས་པ་རེད་ཨོ། ཕྱོགས་ཆོས་གྲུབ་པ་གཞིར་བཞག་གཉིས་ཀ་ལ་མཐུན་ན་དེ་རེད། ད་ཕྱོགས་ཆོས་གྲུབ་པ་གཞིར་བཞག་ཟེར་དུས་ཚོད་ཕ་གི་དེ་ཙམ་ལྔ་དེ་ཆོས་ཅན་འདྲ་པོ་ཞིག་སླེབས་འགྲོ་སླེབས་འགྲོ་བྱས་མ་སོང་ཡོད་རེད་པ། སྤྱིའི་ཆོས་ཅན་ལ་སྤྱིའི་ཆོས་ཅན་དེ་རེད་བ། སྤྱིའི་ཆོས་ཅན། དེ་ཕྱིར་དེ་ཙམ་ལྔ་དེ་ནི་དེ་ལ་ཡོན་ཏན་གསུམ། ཆ་མི་མཉམ་པ། རྗེས་སུ་འགྲོ་བ། མཐོང་གི་རེད་བ། མཐོང་བ་ཡིན་ཙང། ཁྱད་པར་རྣམས་རྗེས་སུ་འགྲོ་བ་སྟེ་མཐོང་བ་སྟེ་དེའི་དེ་ཙམ་ལྔ་ཡི་སྟེང་དུ་རི་བས་ལ། ཡ་གི་དེ་ནི་སྤྱི་གཙོ་བོ་ཆོས་ཅན། ཨོ་ད་དེ་ཡང་ཡང་སྤྱི་གཙོ་བོ་ཟེར་ན་དེ་དེ་ཡིན་པ་རེད་སྤྱི་གཙོ་བོའི་སྣང་བ་དེ་ཡིན་ཟེར་ན་རེད་པ། དེ་ལྟར་རང་ལུགས་ལ་དེ་རེད། སྤྱི་ཡི་ཆོས་ཅན་ལ་ཟེ་གོ་དེ་རེད་པ། ག་རེ་ལ་འགྲོ་བ་རེད། སྒྲ་དོན་ལའང་མ་ཕྱིན་པ་རེད་སྤྱི་གཙོ་བོ་ལའང་མ་ཕྱིན་པ་རེད། གང་གི་ཁྱད་པར་དུ་མ་བྱས་པ་གང་ངེས་བཟུང་མེད་པ་ལའང་ཕྱིན་ཡོད་མ་རེད་ག་པར་རེད་ཟེར་ན། སྤྱི་ཞེས་པ་སྤྱི་ཆོས་ཅན་དེ་ཙམ་ལྔ་ལ་ལབ་པ་རེད་བ་ད་དེའི་སྟེང་དུ། ཆ་མི་མཉམ་པ་རྗེས་སུ་འགྲོ་བ་མཐོང་བ་ཡིན་ཙང་ཁྱད་པར་རྣམས་རྗེས་སུ་འགྲོ་བ་མཐོང་བའི་ཕྱིར་ཟེར་ཡག་ཀོ་རྟགས་ལ་རྟགས་དང་སླེབ་ཀྱི་ཡོད་ཙང་ནི་ཕྱོགས་ཆོས་གྲུབ་ཀྱི་འདུག། བྱས་ད་རྗེས་ཁྱབ་མ་གྲུབ་རེད། ད་རྗེས་ཁྱབ་མ་གྲུབ་ཕྱོགས་ཆོས་གྲུབ་རྗེས་ཁྱབ་མ་གྲུབ་ཟེར་འདྲ་པོ་ཁོ་རང་རེད་ད་ཕྱོགས་ཆོས་གྲུབ་བཞག་ད་རྗེས་ཁྱབ་མ་གྲུབ་ལབ་པ་རེད་ཟེར་བ། མ་གྲུབ་པའི་རྒྱུ་མཚན་ཁོ་ལ།

ཕ་ཡོད་པའི་ཁྱད་པར་ཟེར་ཡག་གོ་འདིའི་ཁ་ལ་ཕ་ཡོད་པའི་ཁྱད་པར་ཟེར་ཡག་གོ་ཁ་སླེབས་བསྡད་རེད། སྤྱི་གཙོ་བོ་དངོས་པོ་དེ་སླེབས་པ་རེད་བ། འདི་ལ་ཡོད་པའི་ཁྱད་པར་སྤྱི་ཡོད་ཙམ་གོ་དང་ཡོད་པའི་ཁྱད་པར་ཟེར་ཏེ་དངོས་པོ་ལ་བཞག་ནས་ཡོད་པའི་ཁྱད་པར་དངོས་པོར་ཡོད་པ་ཙམ་དུ་སྒྲུབ་པ་ཡིན་པར་ཐལ། ཡིན་པར་ཐལ་དེ་ལྟར་སྒྲུབ་པའམ་ཟེར་ཏེ་ཡོད་པའི་ཁྱད་པར་དངོས་པོ་ཙམ་དུ་དེ་བྱེད་སྤྱི་ཡོད་ཀྱི་མཚན་ཉིད་ལྔ་ལྡན་གྱི། བར་ཡང་རྟག་གཅིག་སོགས་མཚན་ཉིད་ལྔ་ལྡན་གྱི་ནི། གཙོ་བོའི་སྣང་བ་ལ་ཡོད་པའི་ཁྱད་པར་དངོས་པོ་ཡོད་པར་སྒྲུབ་པ་ཡིན་པ་དང་ཡང་ན་དེ་གྲུབ་པར་ཡང་མེད་ན་ནི་སྤྱིར་ཡོད་ཙམ་སྒྲུབ་འདོད་ནས་བཀོད་པ་གང་རུང་གཅིག་མ་གཏོགས་འགྲོ་ས་མེད་པའི་ཕྱིར། གང་ཞིག་ཕྱི་མ་མི་རིགས་པའི་ཕྱིར་ཟེར་ན། གཙོ་བོའི་སྣང་བ་དེའི་སྟེང་དུ་ཡོད་པ་ཙམ་གྲུབ་ན་ཕྱི་མ་མ་གྲུབ་ན་ཟེར་ན་མཚན་ཉིད་ལྔ་ལྡན་གྱི་གཙོ་བོའི་སྣང་བ་དེ་ཁྱོད་ཀྱིས་ཡོད་པ།

ཟེར་བ་མཚན་ཉིད་ལྔ་ལྡན་གྱི་གཙོ་བོའི་སྣང་བ་ཁོ་རང་རང་ང་རང་ལ་སྣང་ཡོད་ཁོ་རང་མཚན་ཉིད་ལྔ་ལྡན་གྱི་གཙོ་བོ་ཚད་མེད་ད་ག་རང་རེད་བསམ་པའི་དོན་ཡིན་དུས་སར་མཚན་ཉིད་ལྔ་ལྡན་གྱི་གཙོ་བོའི་སྣང་བ་དེ་ཡོད་པ་ཡིན་པར་སྒྲུབ་ད་ཡོད་པ་ཁོ་ཡང་ད་ག་ཡོད་པ་ཙམ་ད་མ་རེད་དངོས་པོར་ཡོད་པར་སྒྲུབ་དགོས་ད་ཁོ་སྒྲུབ་ན་སྤྱིར་གཙོ་བོ་ཡོད་པར་སྒྲུབ་པ་ཅིག་ད་སྒྲུབ་ཐུབ་པ་ཏག་ཏག་ཆགས་ཀྱི་འདུག་བསམ་དགོས་གསར་བ་བརྐོས་ལ་གསུང་དུ་བ་དེ་ནས་བསམ་ནས་བརྐོས་ལ་བྱེད་སངས་རྒྱས་པས་ནི་དེ་འདྲའི་སྤྱིའི་ཆོས་ཅན་ད་སྤྱིའི་ཆོས་ཅན་སྒྲ་དོན་ཡིན་པས་ཟེར་སོང་ད། ལེགས་སོ། ཕ་ཡི་ཐགས་ཁེར་རིག་ཅིག་ན། དེ་རྩིག་ཅིག་ཁ་ཞེ་དེ་འདྲའི་རྩིག་གི་ཟས་ཏག་ཏག་རེད་དོ། སྤྱིའི་ཆོས་ཅན་སྒྲ་དོན་ཡིན་པས་དེའི་ཡོད་པ་གྲུབ་ཀྱང་གཙོ་བོ་ཞེས་པའི་སྒྲ་ཡི་བརྗོད་བྱ་ཡོད་པ་གྲུབ་པ་ཙམ་ཡིན་པས་ད་དེ་གཙོ་བོ་ཞེས་པའི་སྒྲ་ཡི་བརྗོད་བྱ་ཟེར་ན་རེ་ཁ་ལ་སྒྲ་དོན་ཁོ་ཡོད་པ་ཙམ་གྲུབ་པ་རེད་མ་གཏོགས། དེ་མ་གཏོགས་ཕན་ཐོགས་མ་བྱུང། རྒོལ་ཕྱི་རྒོལ་གཉིས་ཀ་ལ་ལྟོས་ནས་སྒྲུབ་བྱེད་བཀོད་པ་ལ་འབྲས་བུ་མེད་པ་གཉིས་ཀ་ཁྱོད་རེད།